SBS བོད་སྐད་སྡེ་ཚན་ནས་ཐེངས་འདིའི་ཨོ་སི་ཁྲུ་ལི་ཡ་ཡི་ནང་སྐུ་ཚབ་དོན་གཅོད་ལྷག་པ་མཚོ་སྒོ་མཆོག་ལ་ད་ལྟ་འཛམ་གླིང་གི་ས་གནས་གང་སར་ཏོག་དབྱིབས་ནད་དུག་གི་དཀའ་ངལ་ཤུགས་ཆེ་འཕྲད་བཞིན་པའི་དུས་སྐབས་འདིར་ཨོ་སི་ཁྲུ་ལི་ཡ་ཡི་ནང་ཡོད་པའི་བོད་མི་རྣམས་ཀྱི་གནས་སྟངས་ག་འདྲ་ཆགས་ཡོད་མེད་སོགས་ཀྱི་སྐོར་བཅར་འདྲི་ཞུ་གི་ཡིན། ང་བྱང་ཆུབ་རྡོ་རྗེ་ཡིན། སྐུ་ངོ་ལྷག་པ་མཚོ་སྒོ་ལགས་ད་ལྟའི་ཆར་འཛམ་གླིང་གི་ས་ཕྱོགས་གང་ས་ལ་ཡང་ཏོག་དབྱིབས་ནད་དུག་གི་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་རེད་ཨ་ནི་ཨོ་སི་ཁྲུ་ལི་ཡའི་ནང་ལ་གནས་སྡོད་བྱེད་མཁན་བོད་མི་ག་ཚད་ཅིག་ཡོད་ཡོད་རེད་ཨ་ནི་ཨོ་སི་ཁྲུ་ལི་ཡའི་ནང་གནས་སྡོད་བྱེད་མཁན་བོད་མི་ནང་ལ་ཡང་ད་བར་ཏོག་དབྱིབས་ནད་དུག་ཕོག་པ་དེ་འདྲ་བྱུང་ཡོད་ན་མེད་ན།
བཀྲ་ཤིས་བདེ་ལེགས། ད་ད་ལྟ་འདི་ཨོ་སི་ཁྲུ་ལི་ཡའི་ཁུལ་ལ་ཡང་ང་རང་ཚོ་བོད་རིགས་དེ་ང་ཚོའི་གི་ཉིས་སྟོང་ལྔ་བརྒྱ་ཙམ་བརྩིས་ཀྱི་ཡོད་རེད། འདིའི་ནང་ནས་ད་ལྟ་དེ་གཅིག་སྟོང་ལྔ་བརྒྱ་ཙམ New South Wales བྱས་བདུན་བརྒྱ་ཅིག། Victoria བྱས་བརྒྱ་དང་ལྔ་བཅུ Queensland བརྒྱ་དང་སུམ་ཅུ ACT དེ་མིན་ས་ཁུལ་ཁ་ཤས་ལ་ཡང་བོད་པ་བཞི་བཅུ། ཉི་ཤུ། བཅོ་ལྔ་སོགས་འོ་དེ་འདྲས་བྱས་བྱས་ཁྱོན་དུ་བོད་མི་གྲངས་འབོར་དེ་ཉིས་སྟོང་ལྔ་བརྒྱ། ཙམ་བརྩི་གི་ཡོད་རེད། ཨན་ད་ལྟའི་ཆ་ལ་ཡ། ད་ལྟ་བར་དུ། ཨན་དེ་གཅིག་གིས་ཏོག་དབྱིབས་ནད་དུག་དེའི་གིས་རྐྱེན་པས། བོད་མི་ཚོ་ལ་ཡ་དཀའ་ངལ་འཕྲད་པའི་གནས་ཚུལ་དེ་འདྲས་ད་ལྟ་འབྲེལ་ཡོད་བོད་རིགས་མཐུན་ཚོགས་ཁག་ལ་ཡ་དོན་གཅོད་ལས་ཁུངས་ནས་རྒྱུན་དུ་རྒྱུན་གཏན་ཞུ་གི་ཡོད་རེད། ཨན་དེ་འདྲས་གི་གནས་ཚུལ་ད་ལྟ་བར་ལ་ཐོས་རྒྱུ་གང་མི་འདུག། དེ་ཨོ་སི་ཀྲུ་ལེ་ཁུལ་ལ་ཡ་ད་ཨོ་སི་ཀྲུ་ལེ་ཙམ་མ་རེད་ཨོ་སི་ཀྲུ་ལེ་དང་ནེའུ་ཛི་ལན་གཉིས་དོན་གཅོད་ས་གནས་ཁྱབ་ཁོངས་ཆགས་བསྡད་ཡོད་རེད་དེ་ལུང་པ་འདི་གཉིས་གཉིས་ནང་ལ་ད་བོད་པ་ག་ལ་གང་འཚམས་ཡོད་རེད་དེ་ནི་མང་ཆེ་བ་དེ་གྱིས་ཨོ་སི་ཀྲུ་ལེ་ནང་ལ་ཆགས་བསྡད་ཡོད་རེད། དབུས་བོད་མིའི་སྒྲིག་འཛུགས་དང་ཨ་ནི་སྐུ་ཚབ་དོན་གཅོད་ངོས་ནས་ཨོ་སི་ཀྲུ་ལི་ཡཱ་ནང་གནས་སྡོད་བྱེད་མཁན་བོད་མི་རྣམས་ལ་ཏོག་དབྱིབས་ནད་དུག་སྐོར་བླང་དོར་ལམ་སྟོན་འདྲ་པོ་དེ་འདྲས་ག་རེ་འདྲ་པོ་ཅིག་གནང་ཡོད་ན། ད་དོན་གཅོད་ལས་ཁུངས་ནས་ལམ་སྟོན་ཞུ་ཡ་ཟེར་ན་མི་འདུག་ཐོག་མར་ནད་ཡམས་དེའི་གནས་ཚུལ་དེ་གྱིས་ལྷང་ཡོང་བའི་སྐབས་ལ་ཡ་དེ་དུས་ནས་སྔ་སང་སང་ནས་ནི་གློག་འཕྲིན་རེད་དེ་ག་ནང་བཞིན་དེའི་རྗེས་ལ་ཡ་རིམ་པས་ཀྱི་ཡང་ཡིག་འབྲེལ་དེ་འདྲའི་ཐོག་ནས་ནི་བོད་པ་ཚོ་ལ་ཡ་ད་ནད་ཡམས་དེ་འདྲའི་དཀའ་ངལ་ཞིག་འཕྲད་ཀྱི་འདུག་ནི་བོད་པ་ཚོ་གང་ག་ལོག་སྤིར་བཟང་དོད་པོ་བྱེད་དགོས་འདུག་གནས་ཡུལ་རྒྱལ་ཁབ་ནང་ལ་ཡ་ནི་རྒྱལ་ཁབ་སོ་སོས་ཀྱི་ནི་ད་ལམ་སྟོན་ག་རེ་གནང་གི་ཡོད་ན་དེ་ཚོའི་ཐོག་ལ་ཡ་ཐུགས་སྣང་གཟབ་པོ་གནང་རོགས་གནང་ཞེས་བྱས། ཨོ་འདི་འདྲས་ཀྱིས་ད་ཅིག་ལམ་སྟོན་ཕུལ་བ་དང་འདི་འདྲས་བྱུང་ཡོད་རེད།
སྐུ་ཚབ་དོན་གཅོད་ཀྱི་ངོས་ནས་ཏོག་དབྱིབས་ནད་དུག་རྐྱེན་པས་ད་ཨོ་སི་ཁྲུ་ལི་ཡའི་ནང་གནས་སྡོད་བྱེད་མཁན་བོད་མི་རྣམས་ལ་དཀའ་ངལ་འཕྲད་ཀྱི་ཡོད་མེད་ཞིབ་འཇུག་དང་འབྲེལ་བ་རེད། ཨ་ནི་དེ་ག་ནང་བཞིན་མི་མང་གི་ངོས་ནས་ཡར་འབྲེལ་བ་ཞུ་མཁན་དང་ཨ་ནི་དགོངས་ཚུལ་གསུང་མཁན་དེ་འདྲ་གང་བྱུང་སོང་ངས།
ད་དེ་ནས་དེ་ནས་རིམ་པས་དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ད་ག་རེ་ཟེར་དགོས་རེད། ཕ་གིའི་འཕྲོད་བསྟེན་ལས་ཁུངས་ཀྱི་འོག་ལ་ཡ Task Force དམིགས་བསལ་གྱི་ད་ལྟ་དེ་ཚོགས་ཆུང་ཚོགས་ཆུང་བཙུགས་གནང་ཡོད་རེད། འོ་དེའི་ཚོགས་ཆུང་དེ་བརྒྱུད་ནས་ཚོགས་ཆུང་དེ་གི་སྨན་རྩིས་ཁང་གི་ནང་གི་ཨམ་ཆི་སྨན་པ་བརྒྱད་ཀྱི་ཨེ་ནི་ཚོགས་ཆུང་བཙུགས་ཨེ་ནི་དེ་ཚོ་བརྒྱུད་བྱས་ཨེ་ནི་ལུང་པ་སོ་སོ་སོའི་ནང་ལོགས་ལ་ཡ། བོད་ལུགས་ཨམ་ཆི་ཡོད་མཁན་ཚོའི་ས་ལ་ཡ་ཨེ་ནི་རིམ་པས་ཀྱིས་བཀོད་ཁྱབ་ཕེབས་པ་གཞིར་བཟུང་གིས་ཨེ་ནི་ཨོ་སི་ཀྲོ་ལི་ཡ་ཁུལ་ལ་ཡ་ཨེ་ནི་ཨམ་ཆི་བསྟན་འཛིན་ངག་སྒྲོན་ལགས་བཞུགས་མཁན་ཅིག་ལ་ཡ་དེ་འདྲས་སེ་བཀོད་ཁྱབ་ཕེབས་བྱས་ཨེ་ནི་ཁོང་བརྒྱུད་ནས་ཡང་གཅིག་གིས་སྨན་རྩིས་ཁང་གི་དུ་བ་གིས་ལམ་སྟོན་གནང་ཡ་རེད་དུས་ཚོད་ཐོག་ལ་ཡ་གཅིག་དཀའ་ངལ་འཕྲད་མཁན་དང་དེ་འདྲས་ཡོད་པ་རེད་ཅེ་ན་ཨེ་ནི་དུས་ཚོད་ཐོག་ལ་ཡ། བོད་ལུགས་ཀྱི་ཨམ་ཆི་གི་འགྲོ་སྟངས་ཟེར་བ་བོད་ལུགས་ཀྱི་ད་བཅོས་ཐབས་ཟེར་ན་མི་འདུག་ལུས་དང་སེམས་གཉིས་གསོ་ཐབས་ཀྱི་ཐོག་ལ་ཡ་ཨེ་ནི་ལམ་སྟོན་གནང་ཡ་དང་དེ་ཚོ་གི་བརྒྱུད་རིམ་ལ་དེ་གི་དེ་དོན་གཅོད་བརྒྱུད་ནས་ཆ་ཚང་ཅིག་མ་ཞུས་པ་རེད་ཞུས་པ་གཞིར་བཟུང་གིས་དེ་ནི་ཚུར་འབྲེལ་བ་བྱེད་མཁན་དེ་ལ་ཕྲན་བུ་བྱུང་ཤག་ཡིན་ན་ཡང་ནད་ཐེབས་པ་དེ་འདྲའི་གནས་ཚུལ་གང་ཡང་མི་འདུག་གཅིག་གོ། རྒན་གསོ་ཁང་དང་དེ་འདྲའི་ནང་ལ་ཡ་ད་གཅིག་གོ། ནད་པ་དང་དངོས་སུ་ཕར་གཅིག་ལས་འགན་གྱི་ངོ་བོའི་ཐོག་ནས་འབྲེལ་བ་ཏོག་ཙམ་བྱུང་མ་གཏོགས་གཅིག་ན་བ་དང་ཨེ་ནི་དེའི་ཉེ་འཁོར་ལ་ཡོད་པའི་མི་ཚོ་ཡང་འབྲེལ་བ་བྱུང་བ་དང་དེ་འདྲས་ཀྱི་སྟེང་ནས་ད་དོག་ཟོན་གྱི་གཟབ་གཟབ་བྱེད་ཡ་གྱི་ཚུལ་ལ་ཡ་ཨེ་ནི་བོད་ལུགས་ཀྱི་ཨམ་ཆི་ལ་ཡ་ལམ་སྟོན་ཞུས་པ་དང་ཨེ་ནི་འོ་དེ་འདྲས། སྨན་དང་དེ་འདྲས་ཀྱི་མཐུན་འགྱུར་ཞུས་པ་དང་དེ་འདྲས་ཀྱི་གནས་ཚུལ་རིགས་གཅིག་བྱུང་ཡོད་པ་སོགས་བྱུང་བ་དེ་དོན་གཅོད་ལས་ཁུངས་ལ་ཡ་འབྲེལ་བ་ཡོང་བསྡད་ཀྱི་འདུག་ད་གསལ་པོ་ཞུ་བ་གཅིག་ལ་ཡ་ད་ནི་ན་ན་ཚ་ཕོག་པ་དང་དེ་འདྲས་ཀྱི་གནས་ཚུལ་གཅིག་ཡང་ཡོད་མ་རེད། གལ་སྲིད་ཨོ་སི་ཀྲི་ལི་ཡའི་ནང་ལ་ཡ་ད་གནས་སྡོད་བྱེད་མཁན་བོད་མི་ནང་ལ་ཡ་ཨ་རིའི་ནང་ཡོད་པའི་བོད་མི་ལྟ་བུ་དང་དཀའ་ངལ་འདྲ་པོ་དེ་འདྲས་ཅིག་འཕྲད་པ་ཡིན་ན། ཨ་ནི་སྐུ་ཚབ་དོན་གཅོད་ངོས་ནས་དེ་ལ་མཐུན་འགྱུར་རོགས་རམ་གནང་རྒྱུའི་གྲ་སྒྲིག་དང་ཨ་ནི་འཆར་གཞི་དེ་འདྲ་ག་འདྲ་འདྲ་བ་ཡོད་རེད། རྩ་བའི་ཨ་རི་ཨ་རི་དང་ཨོ་སི་ཀྲི་ལི་ཡ་གཉིས་ག་རེ་ཟེར་གླིང་ཕྲན་མི་ཆེན་པོ་ཆེན་པོ་གཉིས་ཆ་ལོ་ཆེན་པོ་རེད་དེ་མི་འབོར་གྱི་ཆ་ནས་ཨ་ནི་དཔེ་དེ་ཨོ་སི་ཀྲི་ལི་ཡ་ཞེ་དྲག་གི་ཆུང་ཆུང་རེད། ལུང་པ་མི་འབོར་ཆུང་ཆུང་ཨ་ནི་གཞུང་ཚགས་ཚུད་པོ་ཨ་ནི་ག་རེ་ཟེར་དགོས་རེད་ད་དེ་དཀའ་ངལ་དེ་འདྲ་མ་ཡོང་གོང་ནས་སྔོན་ལ་ཡ་དཔེ་དེ་གྲ་སྒྲིག་བྱེད་ཡ་དང་སྤུས་གཙང་དོད་པོ་གནང་ཡ་དང་དུས་ཚོད་ཐོག་ཏུ་ཚགས་ཚུད་པོ་ཧ་ལས་པ་ཡག་པོ་རེད་ཤག་ཞེས་ད་འདི་ཞུ་ཡ་ཡིན། ཨ་ནི་མི་དབུས་གཞུང་དང་ས་གནས་གཞུང་སོ་སོའི་ངོས་ནས་རྒྱལ་ཁབ་ཀྱི་བང་མཛོད་ནང་ལ་ཡ་ཕྱག་རིང་པོ་བརྐྱངས་བྱས་ད་ཨ་ནི་ཡུལ་མི་ཚོ་གི་ད་ལྟ་ནད་ཡམས་འདི་ནས་བྲོས་ཐབས་ཀྱི་ཐབས་ཤེས་རེད་ལུང་པ་ཁོ་རང་གི་དཔལ་འབྱོར་གྱི་གནས་སྟངས་རེད་ལས་ཀ་ཤོར་མཁན་ཚོ་ལ་ཡ་མཐུན་འགྱུར་སྤྲོད་སྤྲོད་སྟངས་དང། ཨེ་ནི་ད་དེའི་སྒང་ལ་རང་ལུགས་ཀྱི་ད་ང་ཚོ་དཀའ་ངལ་སེལ་ཡ་གི་བྱེད་སྒོ་ཁག་ལ་ང་ཚོས་ཀྱི་ད་རྒྱལ་བ་རིན་པོ་ཆེ་གིས་དབུས་པའི་ཨེ་ནི་བོད་ཀྱི་བླ་ཆེན་ཁག་གི་ནང་ཆོས་ཀྱི་ཐོག་ནས་ཨེ་ནི་ལུས་དང་སེམས་གཉིས་གསོ་ཐབས་ཀྱི་དེ་ཚོའི་གི་བཀའ་སློབ་དེ་ཚོ་ང་ཚོས་ཀྱི་ང་ཚོར་འབྱོར་བ་བཞིན་བཟུང་གི་ལམ་སེང་ལམ་སེང་བོད་རིགས་མཐུན་ཚོགས་སོ་སོ་སོར་མ་བཀོད་འཁོར་འགྲེམས་དང་མ་གསུང་དེ་འདྲ་ཞུས་པ་ཡིན་དེ་ཚོའི་ཐོག་ནས་ང་ཚོས་དེ་བྱས་བསྡད་ཡོད་ད་གལ་སྲིད་ངེས་མེད་ཀྱིས་ད་ཨོ་སི་ཀྲུ་ལི་ཡ་དེ་བ་དེ་འདྲས་ད་དེ་ནས་ཡོང་མདོག་ཁ་པོ་རེད་རྩ་བ་ཉིད་ནས་བསམ་གི་མི་འདུག་ད་ཡིན་ན་ཡང་ཡོང་བ་འདྲ་ཅིག་ཡིན་ན་ད་མི་དེ་འདྲ་ཅི་བཟུང་གིས་ང་ཚོ་བོད་པ་ཚོ་གི་དེ་བ་ལ་ཡུལ་མི་ཚོ་ལ་ཡ་དེ་མཐུན་འགྱུར་ཞུ་ཐུབ་ཡ་གི་གནས་སྟངས་ག་རེ་ཡོད་ན་དེའི་སྐབས་ཐོག་སྐབས་ཐོག་ལ་ཡ་ད་དོན་གཅོད་ལས་ཁུངས་དང་ཨེ་ནི་དེ་བ་བོད་རིགས་མཐུན་ཚོགས་ཚང་མ་ལ་ང་ཚོ་གྲོས་བསྡུར་བྱས་བྱས་བྱས་སྤྱི་ཚོགས་ཞབས་ཕྱི་ཞུ་ཐུབ་ཡག་གི་ག་རེ་ཡོད་ན་དེ་གྱིས་དེ་ང་ཚོ་ཏན་ཏན་ཞུ་ཐུབ་ཀྱི་རེད་བསམ་གྱི་འདུག་དཔེར་ན་ཉུང་མཐའ་ལ་ཡ་ཨེ་ནི་ཞལ་ལག་གྲ་སྒྲིག་བྱེད་ཡ་ལ་སོགས་པ་དང་ཨེ་ནི་དེ་བ་ལ་ཞལ་འདེབས་བསྡུ་དགོས་ཀྱི་ལས་ཀ་སོགས་དེ་འདྲ་དང་དེ་འདྲ་བྱེད་ཐུབ་པའི་ཏན་ཏན་ཅིག་ཡོད་རེད་བསམ་གྱི་འདུག། ཨེ་ནི་གཉིས་ནས་ད་ལྟ་དེ་བོད་པ་མང་ཆེ་བ་དེ་ད་ལས་ཀ་དེ་རྒན་གསོ་ཁང་རེད Nursing Home རེད་ཨེ་ནི་སྨན་ཁང་དང་དེ་ཚོའི་ནང་ལ་ཡ་ཕྱག་ལས་གནང་གི་ཡོད་ད་དེ་ཚོའི་ནང་ལ་ལས་ཀ་ཤོར་བ་དེ་ད་ལྟ་ཉུང་ཉུང་ཡོད་མ་རེད་བསམ་གི་འདུག་ད་ལས་ཀ་ཤོར་བསྡད་པ་དེ་གྱིས་ད་ཟ་ཁང་ཚོང་ཁང་མགྲོན་ཁང་དེ་ཚོའི་ནང་གི་ཕྱག་ལས་གནང་མཁན་ཚོ་ལས་ཀ་ཤོར་ཡག་གི་ད་ཉེན་ཁ་དུ་མ་སོང་ན་ཆགས་བསྡད་ཡོད་རེད་ཨེ་ནི་གལ་སྲིད་ཉེན་ཁ་ཆགས་པ་འདྲ་ཅིག་ཡིན་ན་ཡང་ད་དེ་ལ་ཡ་གཞུང་གིས་ག་རེ་ཟེར་འཚོ་སྣོན་རོགས་སྐྱོར་གནང་ཡག་གི་དེ་འདྲའི་དགོངས་པ་བཞེས་ཀྱི་འདུག་དེ་ཚོའི་ཐོག་ལ་ཡ་ད་སྤྱི་ཟླ་ལྔ་བ་ནས་རོགས་སྐྱོར་གྱི་ལས་གཞི་དེ་ལག་བསྟར་གནང་གི་ཡོད་འདྲ་དེ་བར་དུ་ད་ལྟ་གནས་སྟངས་ཆ་ཚང་བ་ཅིག་ཡག་པོ་ཤེས་ཀྱི་མི་འདུག་དེའི་རྗེས་ལ་ཨེ་ནི་རིམ་པས་བསམ་བློ་བཏང་ཡག་ཡིན། དེ་སྔ་བོད་མིའི་སྒྲིག་འཛུགས་ཀྱི་དྲ་ཚིགས་སྒང་ལ་ཡ་ད་ཨོ་སི་ཀྲུ་ལི་ཡ་ཡི་ནང་སྐུ་ཚབ་དོན་གཅོད་གསར་པ། འདི་ལོ་ཕྱི་ཟླ་དྲུག་པ་གི་ཚེས་གཅིག་ནས་ལས་ཁུར་མགོ་འཛུགས་བྱེད་དགོས་རེད་དེ་འདྲ་ཅིག་གསུངས་ཡོད་རེད། ཡིན་ནའི་ད་ལྟའི་ཆར་ལ་ཡ། Australia། ནང་རྒྱལ་ཁབ་གཞན་ལ་ཕར་ཚུར་འགྲོ་རྒྱུ། འགྲིམ་འགྲུལ་དམ་བསྒྲགས་བྱེད་ཀྱི་ཡོད་དུས། སྐུ་ཚབ་དོན་གཅོད་གསར་པ་གི་ལས་ཁུར་དེ་སྔོན་གསལ་བསྒྲགས་ནང་སོང་བ་ནང་བཞིན་གྱི་མགོ་འཛུགས་གནང་ཐུབ་ཀྱི་ཡོད་ན་མེད་ན། ད་ལྟ་དོན་གཅོད་ལས་ཐོག་ང་ལོ་དྲུག་ལས་ཡུན་ཚང་བྱས། ད་ཕྱི་ཟླ་དྲུག་པའི་གི་ཚེས་པ་གཉིས་སང་ཉིན་ནས་ཕར། རྒྱ་གར་རྡ་རམ་ས་ལ་ཆོས་དོན་ལས་ཁུངས་ལ་ཕར་ལས་བཅར་ཞུ་དགོས་ཀྱི་ཡོད་རེད། ཨེ་ནི་དོན་གཅོད་གསར་པ་སྤྱི་ཟླ་དྲུག་པའི་ཚེས་ཤར་ལ་ཡ་དེ་ནས་ཚུར་ཕེབས་ཐུབ་ཡ་གི་ད་ལྟ་ཐོག་མའི་འཆར་གཞི་དེ་འདྲ་རེད། ཨེ་ནི་རེད་དེ་ཡིན་ན་ཡང་ད་ལྟ་ཅིག་མཐོང་མཆན་ཞུ་དགོས་རེད། ཨེ་ནི་དེ་ག་ནང་བཞིན་སྨན་པའི་བརྟག་དཔྱད་ཀྱི་ལག་ཁྱེར་ཞུ་རྒྱུ་རེད་དེ་ཚོ་བརྒྱུད་རིམ་མང་པོ་ཞིག་གི་ནང་འགྲོ་དགོས་ཀྱི་རེད་འདུག་གཙོ་བོ་ད་ལྟ་རྒྱ་གར་དང་ཨོ་སི་ཀྲུ་ལི་གཉིས་ཆར་འགྲོ་དགོས་ཀྱི་རེད། ཨོ་སི་ཀྲུ་ལི་ནང་གི་བརྒྱུད་རིམ་འདི་གྱད་ཆ་ཚང་ཕྱིན་ཚར་བ་རེད་དེ་ཡིན་ན་རྒྱ་གར་ནང་གི་བརྒྱུད་རིམ་འདི་གྱད་ད་ལྟ་མཇུག་མ་སྒྲིལ་བ་བྱས་བྱས་འོན་ད་འདུག་སེ་ལས་བསྡད་ཡོད་རེད་འདི་བྱེད་དུས་ཙམ་པ་ད་མ་དགོས་རང་འགུལ་གྱི་གནས་སྟངས་བཟོ་འདྲ་ཆགས་བསྡད་བཞག་དེ་འདྲ་སོང་ཙང་ཨེ་ནི། ཐོག་མའི་འཆར་གཞི་གཞིར་བཟུང་གི་སྤྱི་ཟླ་དྲུག་པ་ཟེར་ཡ་དེ་ཏོག་ཙམ་ཁག་པོ་ཆགས་མི་ཡོང་བསམ་གྱི་འདུག་བདུན་པའི་ཟླ་མཇུག་བརྒྱད་པའི་ཟླ་དཀྱིལ་འོ་དེ་འདྲའི་བཟོ་འདྲ་ཅིག་བར་དུ་ཕལ་ཆེར་སྒུག་བཟོ་ཆགས་མི་ཡོང་བསམ་པའི་གི་གནས་སྟངས་བཟོ་འདྲ་ཞིག་ཆགས་བསྡད་ཀྱི་འདུག་ཟེར་ཅེས་ཞུ་གི་ཡིན། མ་གཞི་སྐབས་མཚམས་སྐབས་མཚམས་ལ་ཡང་ད་གནས་སྟངས་འགྱུར་འགྲོས་ག་རེ་བྱས་པ་ནས་དེ་ཡང་རིམ་པས་རིམ་པས་དེ་ནས་མར་ཤེས་རྟོགས་ཡོང་གི་རེད་བསམ་གྱི་འདུག། རྒྱ་གར་ནས་ཨོ་སི་ཀྲུ་ལི་ཡ་ལ་ད་གཞིས་སྤོས་ཡོང་མཁན་བོད་མི་རྒྱན་ཐོན་ཚར་བ་དང་ཨེ་ནི་མཐོང་མཆན་རག་ཚར་བ་དེ་འདྲའི་མང་པོ་ཅིག་ཡོད་ས་རེད། ད་ཡིན་ནའི་ཁོང་ཚོ་ད་ལྟའི་ཆར་ལ་ཚུར་ཡོང་ཐུབ་ཀྱི་ཡོད་རེད་ག་ཡོད་མ་རེད་དེ་ཚོ་གི་གནས་སྟངས་དེ་ག་འདྲ་བ་ཞིག་ཆགས་ཡོད་རེད། ད་གཙོ་བོ་འདི་ཆགས་བསྡད་ཡོད་རེད་ཁ་སང་སྔོན་མ་ལོ་འདི་ཉིས་སྟོང་ཉི་ཤུ་གི་སྤྱི་ཟླ་དང་པོ་གཉིས་པ་དུ་བ་ལ་ཡ་ད་བི་ཛ་རག་བསྡད་མཁན་འགྲོ་ཆོག་ཆོག་གནས་སྟངས་ཡོད་བསྡད་མཁན་འདི་གྱད་འདི་མཐའ་མ་དེ་ཉིས་སྟོང་ཉི་ཤུ་ཟླ་བ་གསུམ་པའི་ཏ་རིག་བཅུ་དྲུག་ལ་ཡ་བོད་མི་གསུམ་ཅིག་མེལ་བོན་ནང་འབྱོར་བསྡད་ཤག། ཁོང་ཚོ་འབྱོར་བ་དང་ཨེ་ནི་ས་གནས་ཀྱི་ཕ་གིའི་ད་ནད་ཡམས་དང་འབྲེལ་བའི་ཀི་ཐོག་ལ་ཡ་འབྲེལ་ཡོད་ལས་བྱེད་པ་ཚོས་གནམ་ཐང་ནས་ཁོང་ཚོ་འདི་གྱད་དེ་ཟུར་དུ་བཀག་པ་རེད་ཟུར་དུ་བཀག་ནས་ཨེ་ནི་བད་དེ་ཞག་པོ་བཅུ་བཞིའི་རིང་ཟུར་དུ་བཀག་དགོས་བའི་ཀི་ཨོ་གནས་སྟངས་དེ་ཆགས་པ་རེད། ཨེ་ནི་དེའི་རྗེས་ལ་ད་དེ་བོད་རིགས་མཐུན་ཨོ་རྒྱ་གར་ནང་ལོགས་ནས་ཨེ་ནི་རྒྱ་གར་གྱི་གནམ་ཐང་ནས་གཏང་གི་ཡོད་མ་རེད་དེ་འདྲས་སོང་ཙང་ད་ཉིས་སྟོང་ཉི་ཤུའི་ཟླ་བ་གསུམ་པའི་ཚེས་བཅུ་དྲུག་དེ་ཨེ་ནི་ཐ་མ་བཟོ་འདྲ་ཆགས་བསྡད་ཤག་ད་ད་ལྟའི་ཆ་ལ་ཡ་ག་རེ་ཆགས་བསྡད་ཡོད་རེད་ཟེར་ན་རྒྱ་གར་ཡིན་ན་རེད་ཨོ་སྟྲེ་ལི་ཡ་ཡིན་ན་རེད་ཅིག་ག་རེ་ཟེར། ཕྱི་ནང་གི་མི་ཚོ་ཕར་འགྲོ་ཚུར་འོང་གི་བཀག་སྡོམ་གི་གནས་སྟངས་ཅིག་ཡོད་དུས་ཙམ་པ་ཞུ་རྒྱུ། འདིའི་ནང་ལོགས་ལ་ང་ཚོ་བོད་པ་ཚོ་ཡང་དམིགས་བསལ་བྱས་ནས་ཡོང་ཡག་གི་གནས་སྟངས་ཁྱོན་ནས་ཡོད་མ་རེད་དེ་འདྲ་སོང་ཙང་ད་ལྟའི་ཆ་ལ་ཡ་བཀག་སྡོམ་འདིའི་འོག་ལ་ཡ་ང་ཚོ་བོད་པ་ཚོའི་མ་སྒུག་རང་སྒུག་བཟོ་འདྲ་ཅིག་འོ་དེ་འདྲའི་གནས་སྟངས་ཆགས་བསྡད་ཡོད་རེད། གཞིས་ཆགས་ལས་གཞི་ཁོ་རང་ཐོག་ལ་ཡ་ད་ལྟ་དམིགས་བསལ་འགྱུར་བ་གང་ཡང་ཡོད་མ་རེད།
ལགས་སོ་སྐུ་ངོ་ལྷག་པ་མཚོ་སྒོ་ལགས་ནས་དུས་ཚོད་བཏོན་ནས་ཏོག་དབྱིབས་ནད་དུག་གི་དཀའ་ངལ་འཕྲད་བཞིན་པའི་དུས་སྐོར་འདི་ལ། Australia ནང་ཡོད་པའི་བོད་མི་རྣམས་ཀྱི་གནས་སྟངས་རེད། སྐུ་ཚབ་དོན་གཅོད་གསར་པ་གི་གནས་སྟངས། དེ་ག་ནང་བཞིན་རྒྱ་གར་ནས་གཞིས་སྤོས་ཡོང་མཁན་བོད་མི་རྣམས་ཀྱི་གནས་སྟངས་ག་འདྲས་ཆགས་ཡོད་མེད་སྐོར་ལ་འགྲེལ་བཤད་ཞིབ་ཕྲ་གནང་བར་བཀའ་དྲིན་ཆེ། རྣམ་པ་ཚོས SBS བོད་སྐད་སྡེ་ཚན་གྱི་བཅར་འདྲིའི་ལེ་ཚན་འདི་གསན་པར་བཀའ་དྲིན་ཆེ།